ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་རྩ་དགུ་གཟའ་པ་སངས་ཀྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་བསྩལ་གནང་བའི་སྐབས་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་སྐོར་བཀའ་བསྩལ་གནང་ཡོད་པ་བཅས་རྒྱལ་སྤྱིའི་གསར་འགྱུར་ཁག་དང། བཙན་བྱོལ་ནང་གི་བོད་པའི་ན་གཞོན་ཉམས་ཞིབ་པའི་སྤུས་ཚད་ཡར་རྒྱས་ཕྱིན་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གྱིས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ལྷོ་ཨེ་ཤི་ཡའི་ལེ་ཚན་ནང་ད་ལྟའི་ཆར་རྒྱ་གར་གཞུང་གི་གཞུང་འཛིན་བི་ཇེ་པི་སྲིད་དོན་ཚོགས་པར་མངའ་སྡེ་ཆེ་ཁག་མང་པོའི་ནང་འོས་བསྡུའི་རྒྱལ་ཁ་ཐོབ་ཡོད་པ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོའི་སྐབས་རྒྱ་གར་གྱི་ཆབ་སྲིད་གནས་སྟངས་ག་འདྲ་ཡོང་མིན་བཅར་འདྲི་ཞུས་པ་ཞིག་གསན་རྒྱུ། དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་དང་མཇུག་ཏུ་འོད་ཟེར་གྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་འགོ་འཛུགས་ཞུ་གི་ཡིན་ཕྱི་ལོ་གསར་ཚེས་ཉིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་འདུག་དེ་ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་དགུ་ཉིན་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དབུ་འཛུགས་གནང་ཡོད་པ་དང་སང་ཉིན་མུ་མཐུད་ནས་བསྩལ་གནང་གི་ཡོད་པ་རེད། དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་གནས་ནང་མཛད་འཆར་གཞིར་བཟུང་ལྟར་ན་ཕྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་འཇམ་དཔལ་དབྱངས་ཀྱི་རྗེས་གནང་བསྩལ་གནང་རྒྱུ་ཡིན་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན་དགེ་ལྡན་སྨོན་ལམ་ཚོགས་པ་དང། ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་སྤོན་ཊ་ཆོལ་གསུམ་སོགས་ཚོགས་པ་ཁག་ཅིག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་འདུག་རྩ་བའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་གནང་གིས་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་ཉིན་གྲངས་གསུམ་རིང་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་དབུ་བཞུགས་དང་བཀའ་སློབ་སྩལ་གནང་ཡོད་པ་དང། ཚེས་ཉི་ཤུ་རྩ་གསུམ་ཉིན་ཕྱི་ནང་གི་ཚོགས་བཅར་བ་རྣམས་ཀྱི་ལྷན་དུ་མཆོད་རྟེན་རིན་པོ་ཆེའི་སྐུ་མདུན་དུ་འཛམ་གླིང་ཞི་བདེའི་ཆེད་ཐུགས་སྨོན་གསོལ་འདེབས་མཛད་ཡོད་པ་རེད། ད་བར་བདུན་ཕྲག་གཉིས་ཙམ་བཞུགས་རྒྱུན་རིང་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ནི་ཏེཤ་ཀུ་མར་མཆོག་དང་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་རྣམ་གཉིས་ཀྱིས་གཙོས་ཕྱི་ནང་གི་དད་ལྡན་པ་མང་དག་ཞིག་ལ་མཇལ་ཁ་སྩལ་གནང་འདུག། དེ་དང་ཕྱོགས་མཚུངས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གྱིས་གཙོས་རྒྱུན་ལས་སོགས་ཀྱང་གནས་མཆོག་རྡོ་རྗེ་གདན་དུ་ཆེད་བཅར་ཞུས་འདུག་ཐེངས་འདིར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་ཆོས་འབྲེལ་བསྩལ་གནང་བའི་སྐབས་ཕྱིའི་ཡུལ་གྲུ་དང་རྒྱ་བལ་འབྲུག་གསུམ་ནས་དད་ལྡན་ཁྲི་ཚོ་འགའ་ཤས་ཆེད་དུ་བཅར་འདུག་ལ་མི་ཚོགས་ཧ་ཅང་མང་པོར་འཕྲོད་བསྟེན་དང་སྲུང་སྐྱོབ་སོགས་གང་ས་ཅིའི་ཐད་ནས་མཐུན་འགྱུར་སྦྱོར་སྤྲོད་གནང་གི་ཡོད་པ་རེད། གཤམ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་གནས་མཆོག་རྡོ་རྗེ་གདན་དུ་ཆོས་འབྲེལ་བསྩལ་གནང་བའི་སྐབས་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པ་གཉེན་པོ་བསྟེན་ཏེ་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་བྱེད་དགོས་པའི་བཀའ་སློབ་བསྩལ་གནང་བའི། གནས་ཚུལ་གཅིག། ཆེད་གཉེར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག། གསན་གནང་གི་རེད།
སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བ་ཡིན་དུས་ང་ཚོས་ཉོན་མོངས་པ་ལ་གཉེན་པོ་བསྟེན་ཏེ། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་སུ་འབད་བརྩོན་དགོས་སྐོར། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སྩལ་གནང་སོང། སེམས་རང་བཞིན་གྱིས་འོད་གསལ་བ་དྲི་མ་གློ་བུར་བ་འོ་ད་དེ་གི་དེ་གི་བསམ་བློ་ཡག་པོ་ཅིག་བཏང་ནས་ད། སེམས་རང་བཞིན་གྱིས་འོད་གསལ་བ་དྲི་མ་གློ་བུར་བ་ཡིན་པ་དེ། ཨེ་ནི། རང་བཞིན་གྱིས་འོད་གསལ་བ་དེ་བློ་སྦྱངས་ནས། ངེས་པ་རྙེད་ཐུབ་ཡག་ཅིག་དང། བློ་ཡི་གསལ་བའི་ཆ་དེ་ཡི་དེ་བ་གོང་ནས་གོང་དུ་སྤེལ་ཡག་ཅིག་དང། ཨེ་ནི། དྲི་མ་གློ་བུར་བ་དེ་ཡི་དེ། ཨེ་ནི། གཉེན་པོ་སྐྱེས་པའི་ཐོག་ནས། ག་ལེ་ག་ལེ་ལ་བ་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཆུང་ཇེ་ཉུང་ཇེ་ཉུང་ཇེ་ཉུང་ལ་ཡག་གཏོང་ཡག་ཅིག། འདི་ཚེས་ཉི་ཤུ་རྩ་དགུ་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་དང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག། དེ་བཞིན་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་ལས་ཟུར་རྣམ་པས་དབུས་པའི། ཕྱི་ནང་དད་ལྡན་སེར་སྐྱ་མི་མང་ལྔ་ཁྲི་བརྒལ་བ་ཞིག་ལ། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཆོས་གནང་སྐབས་བཀའ་གནང་ཡོད་ཅིང། སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་བཀའ་གནང་བའི་ནང། དྲི་མའམ་ཉོན་མོངས་པ་ལ་གཉེན་པོ་བསྟེན་རྒྱུའི་མཆོག་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཡིན་པའི་བཀའ་གནང་སོང། སྐབས་སུ་བབས་པ། གཉེན་པོའི་མཆོག་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་རེད། སྟོང་ཉིད་ཀྱི་ལྟ་བས་ཉོན་མོངས་ཀྱི་གཉེན་པོར་བྱེད་པ་དང། ཨེ་ནི། དེ་བྱང་ཆུབ་ཀྱི་སེམས་ཀྱིས་ཟིན་ཡོང་དུས་ཙང་ནས། ཤེས་སྒྲིབ་ཀྱི་གཉེན་པོ་བྱེད་ཡག་ཅིག་གིས་ཆགས་ཡོང་གི་ཡོད་རེད་ཨོ་དེ་འདྲ་ཡིན་དུས་ཙང་ནས་ང་རང་ཚོ་ཚང་མ་ལོག་གི་སྟོང་ཉིད་ཀྱི་ལྟ་བ་དང་འབྲེལ་རེད་ཨེ་ནི་བྱང་ཆུབ་ཀྱི་སེམས་ཡག་པོ་ཅིག་བསམ་བློ་བཏང་ཉིན་རེ་བཞིན་དུ་སེམས་ལ་གོམས་འདྲིས་ཇེ་བརྟན་དུ་བྱས་ན་ཨེ་ནི་བཅོམ་ལྡན་འདས་ཀྱི་དགོངས་པ་དང་མཐུན་པ་ཅིག་དང་བཅོམ་ལྡན་འདས་ཁོ་རང་གིས་མངོན་དུ་མཛད་བཞག་པའི་གོ་འཕང་དེ་ཐོབ་ཐུབ་ཡག་ཅིག་གིས། ཕལ་ཆེར་གདེང་ཚོད་རུ་ཆུ་གཉིས་ཀྱི་འདུག་ག། གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཉིན་མཚན་དུས་དྲུག་ཏུ་བྱང་ཆུབ་ཀྱི་སེམས་དང། སྟོང་ཉིད་ཀྱི་ལྟ་བ་ལ་ཐུགས་དགོངས་བཞེས་བཞིན་པ་ལྟར། ཆོས་གྲོགས་ཚང་མས་ཀྱང་དེ་ལྟར་གནང་དགོས་པའི་ལམ་སྟོན་བཀའ་དྲིན་ཅན་བསྩལ་སོང། ང་རའི་ངོས་ནས་ཉིན་མཚན་དུས་དྲུག་ཏུ་ག་ཚོད་ཐུབ་ཐུབ་ཀྱིས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ཞེ་པོ་ཅིག་བསམ་བློ་གཏང་གི་ཡོད། ཨེ་ནི་ཆོས་གྲོགས་རྣམ་པ་ཚོས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཡང་ག་ཚོད་ཐུབ་ཐུབ་ཀྱིས་ཨེ་ནི་དགོངས་པ་བཞེས་བྱས་ཉམས་ལེན་ཡག་པོ་ཞིག་གནང་རོགས་གནང། ཨེ་ནི་ཚེ་འདི་ཙམ་མ་རེད། ཚེ་འདི་ཙམ་མ་རེད། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ནས་ནམ་མཁའ་མ་ཟད་ཀྱི་བར་ལ་ཡང་གཞན་དོན་སྒྲུབ་ཡག་ཅིག་གིས། དེ་ཚང་མ་ལོག་གི་སེམས་ཤུགས་བསྐྱེད་ནས་ཧུར་ཐག་གནང་རོགས་གནང་ཞེས་ཞུ་ཡག་ཡིན། ཨེ་ནི་བཀའ་དྲིན་ཆེ་ཐུགས་རྗེ་ཆེ།
སྐབས་དེར་གསུང་ཆོས་ཞུ་བར་བཅར་མཁན་དད་ལྡན་སེར་སྐྱ་མི་མང་ཁྲོད་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཁག་ཅིག་ལ་བཀའ་འདྲི་ཞུ་སྐབས་ཁོང་རྣམ་པས་མགྲིན་དབྱངས་གཅིག་གྱུར་གྱིས་གསུང་ཡག་ལ། ད་ལན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསེར་ཞལ་མཇལ་རྒྱུ་དང། གསུང་ཆོས་ཐོས་པ་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུངས་གནང་བྱུང། ངའི་མིང་ལ་པ་སངས་ཚེ་རིང་ཞུ་གི་ཡོད། ང་ལ་དྭགས་ཟངས་དཀར་ནས་ཡིན། དེ་ནས་ད་དེ་རིང་དེ་ནས་རྡོ་རྗེ་གདན་ལ་དེ་ནས་གནས་མཆོག་རྡོ་རྗེ་གདན་ལ་སླེབས་ནས་རྒྱལ་བ་རིན་པོ་ཆེ་དེ་ནས་གོང་ས་རྒྱལ་བ་ཡིད་བཞིན་ནོར་བུས་དེ་ནས་གསུང་ཆོས་ཟབ་མོ་ཞུ་ཡ་བྱུང་བ་ལ་དཔེ་སྐལ་བ་བཟང་པོ་བྱུང་དེ་རིང་རྒྱལ་བ་རིན་པོ་ཆེ་དེ་ནས་སྐུ་དངོས་སུ་མཇལ་ནས་དེ་ནས་དཔེ་སྐལ་བ་བཟང་པོ་དཔག་མེད་དུ་བྱུང་དཔེ་ད། སེམས་པ་སྐྱིད་པོ་ཞེ་དྲག་བྱུང། དེ་ནས་ཕ་གི་ནས་ཡོང་ཡ་ལ་ཡོང་ཡ་དེ་ཡ་དཔེ་ཁོ་རང་རྒྱལ་བ་རིན་པོ་ཆེ་མཇལ་ནས་གནས་མཆོག་རྡོ་རྗེ་གདན་ལ་མཇལ་བ་དང་དུས་རྒྱུན་མཇལ་བ་དང་དཔེ་ཁྱད་པར་དུ་དེ་ནས། དཔེ་རྩ་བ་ཆེན་པོ་རེད། གནས་མཆོག་རྡོ་རྗེ་གདན་ལ་རྒྱལ་བ་རིན་པོ་ཆེ་མཇལ་ཡག་གི་དུས་ཚོད་རག་ཡ་དེ། དགའ་པོ་ཞེ་དྲག་བྱུང་སྙིང་ཐག་པ་ནས། དེ་ནས་དཔེ་རྒྱལ་བ་རིན་པོ་ཆེ་གོང་ས་རྒྱལ་བ་ཡིད་བཞིན་ནོར་བུ་དེ་ནས་སྐུ་ཚེ་ཞབས་པད་བརྟན་བ་དང། བོད་དེ་ནས་རང་དབང་མྱུར་དུ་གསལ་ཡག་གི། ང་འབྲུག་ནས་ཡོང་བ་ཡིན་འདི་གར་ས་ངའི་མིང་ལ་ལས་སྐྱིད་སངས་རྒྱས་ཟེར་གྱི་ཡོད་དེ་ང་རང་ཡིན་ན་དེ་དངོས་གནས་དྲང་གནས་ད་རྒྱལ་བ་ཡིད་བཞིན་ནོར་བུ་ཆེ་མཇལ་ཁ་ལ་གནས་མཆོག་རྡོ་རྗེ་གདན་ལ་ཡོང་བ་ཡིན་དེ་ནས་དངོས་གནས་དྲང་གནས་དཔེ་མ་སྲིད་ཡག་པོ་བྱུང་དེ་ནས་ང་རང་ཚོ་ད་དེ་འདྲ་མཇལ་ཁ་རག་བ་ལ་དཔེ་མ་སྲིད་ཐུགས་རྗེ་ཆེ་ཟེར་ཞུ་ཡ་ཡིན་དངོས་གནས་དྲང་གནས་ད་རྒྱལ་བ་ཡིད་བཞིན་ནོར་བུ་དགུང་ལོ་མཐོ་པོ་ཕེབས་རེད་ད་ཕེབས་ནས་དངོས་གནས་ང་ཚོ་ད་མཇལ་ཁ་ལ་དཀའ་ལས་ཁག་པོ་རེད་དཀའ་ལས་ཁག་པོ་ཞེ་པོ་བྱས་ནས་དེ་ནས་དངོས་གནས་དྲང་གནས་མཇལ་ཁའི་གོ་སྐབས་ཡག་པོ་རག་སོང་ཐུགས་རྗེ་ཆེ་ཞུ་ཡ་ཡིན། ཡང་མོན་རྟ་དབང་ནས་ཡིན་པ་གྲོགས་བྲག་རྣམ་རྒྱལ་གྲགས་པ་ལགས་ཀྱིས་གསུང་ཡ་ལ། ང་དང་མཉམ་དུ་མོན་རྟ་དབང་ནས་མི་མང་པོ་ཞིག་གསུང་ཆོས་ཞུ་ཁར་བཅར་ཡོད། དེ་སྔ་ང་ཚོས་མོན་རྟ་དབང་ཁུལ་དུ་གོང་ས་མཆོག་ཐེངས་འགའ་ཤས་ཕེབས་པའི་སྐབས་མཇལ་རྒྱུ་དང་གསུང་ཆོས་ཞུ་མྱོང་ཡོད་ལ། ད་ལན་སླར་ཡང་གོང་ས་མཆོག་ཞལ་མཇལ་དང་གསུང་ཆོས་ཞུ་རྒྱུ་བྱུང་བར་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅེས་གསུང་གནང་བྱུང། ད་ལན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་དེ་བཞིན་དད་ལྡན་ཆོས་ཞུ་བ་རྣམས་ལ་བརྙན་འཕྲིན་བརྒྱུད་ཐད་གཏོང་བྱེད་པ་དང་གསན་ཐུབ་པ་མ་ཟད་ད་དུང་དབྱིན་སྐད་དང་རྒྱ་སྐད། དེ་བཞིན་ཀོ་རི་ཡ་དང་ཝེ་ནམ་སོགས་སྐད་རིགས་མི་འདྲ་བ་ཁག་བཅོ་བརྒྱད་ཐོག་གསུང་སྒྱུར་གྱིས་རླུང་འཕྲིན་ཐོག་ཐད་གཏོང་གནང་གི་འདུག་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་ཡ་ལ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund ཐེབས་རྩའི་ལས་འཆར་བདུན་གྱི་ཐོག་རོགས་དངུལ་དང་འདེམས་སྒྲུག་བྱུང་བའི་མི་སྣའི་མིང་གཞུང་གསལ་བསྒྲགས་གནང་འདུག་ཁ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་འདི་ག་ཨམ་རི་ཀའི་རྒྱལ་ས Washington དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་སྤྱི་བསྒྲགས་སྤེལ་ཡོད་པའི་ནང་གསལ་ལྟར་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund དམ་རོ་ཝལ་ཐེབས་རྩའི་ལས་གཞི་བདུན་གྱི་ཐོག་རོགས་དངུལ་གནང་རྒྱུའི་འདེམས་ཐོན་བྱུང་བའི་ལས་གཞི་དང་མི་སྣ་ཁག་གི་མིང་གཞུང་བཀོད་འདུག་སྤྱི་བཏང་རོ་ཝལ་ཐེབས་རྩའི་རོགས་དངུལ་ཁྱོན་བསྡོམས་ཨ་རིའི་ཌོ་ལར་ཉིས་ཁྲི་བཞི་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ཡོད་པ་ནས་ལས་འཆར་ལ་གཞིགས་པའི་ཨ་སྒོར་ཉིས་སྟོང་ནས་ལྔ་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་བར་གནང་རྒྱུ་ཡིན་འདུག་ཡང་གོང་ཞུས་གསལ་བསྒྲགས་གཞིར་བཟུང་བོད་རིགས་བཞི་བཅུ་ཞེ་དགུ་ཙམ་ནས་རོགས་དངུལ་ཐོབ་ཐབས་སུ་ལས་གཞིའི་འཆར་འགོད་སྙན་ཞུ་ཕུལ་མཁན་བྱུང་ཡོད་པའི་ཁོངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རོགས་དངུལ་གནང་ཡུལ་བདུན་འདེམས་སྒྲུག་གིས་གསལ་བསྒྲགས་གནང་བ་ནི། དང་པོ་འཇམ་དབྱངས་ལྷ་མོ་ལགས་ཀྱིས་བུད་མེད་ཚོར་ཁྲིམས་ཐོག་ནས་རྩོད་ལེན་བྱེད་ཕྱོགས་ཀྱི་སྦྱོང་བརྡར་དང་གོ་སྐབས་སྤྲོད་རྒྱུའི་ཐོག་ཁྲིམས་ཐོག་ནས་བུད་མེད་ནུས་སྟོབས་གོང་འཕེལ་གཏོང་ཐབས་ཀྱི་འཆར་གཞི Opening Doors to Justice།

གསུམ་པ། བསྟན་འཛིན་ཟླ་གསལ་ལགས་ཀྱིས་རྡ་རམ་ས་ལ Film Project གློག་བརྙན་བཟོ་སྐྲུན་ཁང་བརྒྱུད་ནས། རྡ་རམ་ས་ལ་ཞེས་པའི་གློག་བརྙན་བཟོ་སྐྲུན་དེའི་ནང་དམིགས་བསལ་བོད་མིའི་སྤྱི་ཚོགས་ཀྱི་འགྱུར་འགྲོས་ལ་གཞིགས་པའི་བོད་མི་རང་ཉིད་ཀྱི་ངོ་བོ་འཚོལ་ཞིབ་ཀྱི་ལམ་ནས་མྱོང་ཚོར་དང་འབྲེལ་བའི་སྐོར། བཞི་བ། Doctor དཀོན་མཆོག་སྒྲོལ་མ་ལགས་ཀྱིས

དྲུག་པ། ཀུན་བཟང་སྒྲོལ་མ་ལགས་ཀྱིས Tibetan Women Writers in Exile and Their Works ཞེས་པའི་ལས་གཞིའི་འོག་ནས་བོད་དང་བཙན་བྱོལ་ནང་ཡོད་པའི་བུད་མེད་རྩོམ་པ་པོའི་དབར་རྩོམ་འབྲི་སྤེལ་ཕྱོགས་ཀྱི་ཁྱད་པར་སོགས་ཀྱི་ཐད་ཉམས་ཞིབ་གནང་རྒྱུའི་ལས་གཞི་བདུན་པ་བཀྲ་ཤིས་ཉི་མ་ལགས་ཀྱིས Second ཁ་དོག Arts Exhibition སྒྱུ་རྩལ་བ་ཉི་ཤུ་ཙམ་གྱིས་རང་རང་སོ་སོའི་སྒྱུ་རྩལ་ཁྱད་ཆོས་འདྲ་མིན་གྱི་བཟོ་བཀོད་བྱས་པ་རྣམས་རྒྱ་གར་ནང་སྒྱུ་རྩལ་གྱི་འགྲེམས་སྟོན་ཞིག་གོ་སྒྲིག་ཞུ་རྒྱུའི་ལས་གཞི་བཅས་ཀྱི་ཐོག་རོགས་དངུལ་གནང་རྒྱུ་གསལ་བསྒྲགས་གནང་འདུག་གོང་དུ་ཞུས་པའི་མི་སྣ་བདུན་ནས་བཀྲ་ཤིས་ཚེ་གོང་ལགས་ཨ་མི་རི་ཀའི་ནང་བཞུགས་མཁན་ཡིན་པ་ལས་དེ་མིན་དྲུག་ནི་རྒྱ་གར་ནས་ཡིན་འདུག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ལས་དོན་ལ་རྒྱབ་སྐྱོར་དང་ཕྱག་རོགས་གནང་མཁན་གཙོ་བོའི་གྲས་གྷེ་ལེན། མཆོག་དང Barbara Rowell རྣམ་གཉིས་དེ་སྔ། ཕྱི་ལོ་ཉིས་སྟོང་གཉིས་ལོར་གློ་བུར་གནམ་གྲུ་བརྡབ་སྐྱོན་འོག་འདས་གྲོངས་སུ་གྱུར་པའི་དྲན་རྟེན་དུ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་རོ་ཝེལ་ཐེབས་རྩ་ཞེས་པ་དེ་ཕྱི་ལོ་ཉིས་སྟོང་བཞི་ལོར་ཆེད་འཛུགས་གནང་བ་ཞིག་ཡིན་པ་དང། འདས་པའི་དུས་ཡུན་དེའི་རིང་རོ་ཝེལ་ཐེབས་རྩ་ཁང་ནས་བོད་ཕྱི་ནང་གཉིས་སུ་རོགས་དངུལ་ཨ་མི་རི་ཀའི་ཌོ་ལར་འབུམ་བདུན་ཙམ་གནང་ཡོད་འདུག་རོགས་དངུལ་གསལ་བསྒྲགས་གནང་བའི་དུས་ཚོད་དང་བསྟུན་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་སྐུ་ཞབས John Ackerly ཡིས། ད་བར་འདས་པའི་ལོ་ངོ་ཉི་ཤུ་ཙམ་རིང་རོ་ཝེལ་ཐེབས་རྩ་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཟུང་འབྲེལ་གྱི་ཐོག་ནས་བོད་པའི་གཞོན་སྐྱེས་ཚོའི་ལས་གཞི་ཁག་ལ་རོགས་དངུལ་ས་ཡ་ཕྱེད་ཀ་ཙམ་མཁོ་སྤྲོད་ཐུབ་པ་བྱུང་ཡོད་རེད། ལྷག་པར་དུ་ད་རེས་རོགས་དངུལ་ལེན་མཁན་ཁོངས་སུ། ལྔ་བུད་མེད་རེད་ཅེས་གསུངས་ནས་བདམས་ཐོན་བྱུང་བར་ཚོ་འཚམས་འདྲི་གནང་འདུག། གསར་འགྱུར་གཞན་ཞིག་ལ། བུད་མེད་ནུས་སྟོབས་གོང་སྤེལ་ཚན་པས་ཉིན་གྲངས་བཞིའི་རིང་ཁྲིམས་གཏུག་དང་འབྲེལ་བའི་ཟབ་སྦྱོང་ཞིག་བཞུགས་སྒར་རྡ་རམ་ས་ལར་གོ་སྒྲིག་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ནང་གནས་ཚུལ་སྤེལ་བར་གཞིགས་ན། དཔལ་འབྱོར་ལས་ཁུངས་དང་བུད་མེད་ནུས་སྟོབས་གོང་སྤེལ་ཚན་པ་གཉིས་ཟུང་འབྲེལ་གྱི་ཐོག་ནས་ཟླ་བ་དེའི་ཚེས་ཉི་ཤུ་གཉིས་ནས་ཉི་ཤུ་དྲུག་བར་ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལར་ཟབ་སྦྱོང་ཞིག་གོ་སྒྲིག་གནང་འདུག་གོང་ཞུས་ཟབ་སྦྱོང་དེའི་ནང་མཉམ་ཞུགས་གནང་མཁན་ལྷན་ཁང་ཁག་གི། CTA། Internal Complaint Committee། ཞེས་ལས་ཁུངས་ནང་དཀའ་ངལ་འཕྲད་པའི་རིགས་ཞུ་གཏུག་བྱེད་ཡུལ་གྱི་ཚོགས་ཆུང་བཙུགས་ཡོད་པ་དེ་དག་གི་འབྲེལ་ཡོད་ལས་བྱེད་བཅུས་མཉམ་ཞུགས་གནང་འདུག་ཟབ་སྦྱོང་དེ་བཞིན་འབྲེལ་ཡོད་རྒྱ་གར་བ་ནི་ལོད་པཱལ་དཱ་ཏཱ་དང་སྐྱབས་བཅོལ་བ་དང་ཕྱི་མི་གཞིས་སྤོས་ཀྱི་ལས་གཞིའི་འབྲེལ་ཡོད་འཇམ་དབྱངས་ལྷ་མོ་ལགས་ཡིན་འདུག་ཁོང་རྣམས་ལ་ད་རེས་ཟབ་སྦྱོང་འདི་བརྒྱུད་ནས་ཕོ་མོའི་དབྱེ་འབྱེད་དང་བརྙས་བཅོས་གཏོང་བ་སྐྱེས་པ་ཕོ་གལ་ཆེ་བ་ཡིན་པའི་རྣམ་འགྱུར་བསྟན་པ་ལས་ཁུངས་ནང་འཁྲིག་སྤྱོད་ཀྱི་ལམ་ནས་སུན་གཙེར་བཟོས་པ་སོགས་ཀྱི་གནད་དོན་ཐོག་ནས་ཞུ་གཏུག་དང་ཁྲིམས་གཏུག་བྱེད་ཕྱོགས་སོགས་ཀྱི་ཐད་སྦྱོང་བརྡར་སྤྲད་གནང་ཡོད་འདུག་ལ། ལས་འགན་དེ་དག་བུད་མེད་ནུས་སྟོབས་གོང་སྤེལ་ཚན་པའི་སྒྲིག་གཞི་གཞིར་བཟུང་ལག་བསྟར་བྱེད་དགོས་པའི་བཀོད་ཁྱབ་ཡང་བཏང་གནང་འདུག་བཙན་བྱོལ་ནང་གི་བོད་པའི་ན་གཞོན་ཉམས་ཞིབ་པའི་སྤུས་ཚད་ཡར་རྒྱས་ཕྱིན་ཡོད་པ་སོགས་ཀྱི་སྐོར། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ནས་གསུངས་འདུག་འདིའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བཞུགས་སྒར་དུ་ཆགས་པའི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་ནི། དེང་སྐབས་བཙན་བྱོལ་བོད་མིའི་ཉམས་ཞིབ་པ་ཚོ་འདུ་ས་དང་ཉམས་ཞིབ་ཀྱི་རྩལ་སྟོན་སའི་སྡིངས་ཆ་ལྟ་བུ་ཞིག་ཆགས་ཡོད་པར་བརྟེན་ཉམས་ཞིབ་ཁང་དེ་ཉིད་ཀྱི་གོ་སྒྲིག་འོག་འདི་ཚེས་ཉི་ཤུ་རྩ་དགུ་ཉིན་གངས་སྐྱིད་དུ་བོད་ཀྱི་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་དགུ་པའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་དེ་བཞིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་དབུ་འབྱེད་གནང་སྟེ། ཚོགས་འདུ་ཐེངས་དགུ་པའི་ཐོག་སྔར་དང་མི་འདྲ་བར་གཞོན་སྐྱེས་བཙུན་མ་འགའ་ཞིག་མཉམ་ཞུགས་ཀྱིས་འདི་ལྟ་བུའི་ཉམས་ཞིབ་རྩོམ་ཡིག་སྤེལ་བ་ནི

གནང་སྟངས་དང་མ་འདྲ་བའི་ཐོག་ནས་ང་རང་ཚོ་གི་ཉམས་ཞིབ་པ་ཚོ་ལ་ཡང་རང་དབང་ཆ་ཚང་ཡོད་པའི་ཐོག་ནས་ཨ་ནི་ཚང་མ་སོ་སོ་གི་ཚེ་སོ་སོ་གི་རིག་རྩལ་དང་སོ་སོ་གི་སྐུ་ཡོན་དང་སྒྲིག་འཛུགས་ཀྱི་ཐོག་ནས་བདེན་རྫུན་ག་རེ་རེད་བདེན་རྫུན་གང་ལ་གཞི་བཞག་པའི་ཐོག་ནས་རང་དབང་ཆ་ཚང་ལོངས་སུ་སྤྱོད་པའི་ཐོག་ནས་ཉམས་ཞིབ་ཀྱི་དཔྱད་རྩོམ་དེ་ཚོ་ཅིག་ཐོན་ཡོང་རྒྱུ་གང་ལ་བདེན་ལ་ཡང་དངོས་གནས་ཀྱི་སོ་སོ་སེམས་ནང་ལ་ཡང་ཅིག་ག་རེ་རེད་དགའ་སྤོབས་སྐྱེ་དགོས་ཨེ་དང་དེ་ནང་བཞིན་ཨ་ནི་དེ་གི་དཔྱད་རྩོམ་དེ་ཚོ་ལ་ཡང་ཡིད་ཆེས་དང། ང་ཚོ་ལ་མཐོང་ཆེན་གཏོང་འདི་ཤུགས་ཆེ་འགྲོ་བའི་ཆེད་དེ་འདྲའི་ཅིག་ང་རང་ཉིད་ངོས་འཛིན་བྱེད་ཀྱི་ཡོད། མཐར་དབུ་འབྱེད་གནང་བའི་ན་གཞོན་ཉམས་ཞིབ་པ་ཚོའི་དཔྱད་རྩོམ་ཕྱོགས་བསྒྲིགས་ཀྱི་དཔེ་དེབ་དེའི་ནང། བོད་ཀྱིས་ཏུན་ཧོང་བདག་ཏུ་བཟུང་བའི་སྐོར་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་བོད་ནང་ལྷགས་པའི་ཤར་པ་རྒྱལ་པོ་ཡི་གནད་དོན་སྐོར། རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་དང་ཨ་རིའི་བར་གྱི་འབྲེལ་བའི་སྐོར། དེ་བཞིན་རི་བོ་དགེ་ལུགས་པའི་བསྟན་བདག་དགའ་ལྡན་ཁྲི་པའི་བྱུང་རབས་སྐོར་སོགས་བོད་ཀྱི་ནང་ཆོས་དང་ལོ་རྒྱུས། རྩོམ་རིག། བརྡ་སྤྲོད། སྐད་ཡིག། སྲིད་དོན། སྐྱེ་ཁམས། དམངས་སྲོལ་སོགས་བརྗོད་གཞི་མི་འདྲ་བ་ཉི་ཤུ་རྩ་བཞི་འདུག་ཅིང་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས་དཔེ་དེབ་འདི་ནི་མ་འོངས་པར་བོད་རིག་པའི་ཚོགས་འདུ་དང་འབྲེལ་བའི་དཔྱད་ཞིབ་ལ་གཞི་བཞག་ས་ལྟ་བུ་ཞིག་ཏུ་འགྱུར་ཐུབ་པའི་ནུས་པ་ཡོད་པ་གསུང་གི་འདུག། ཉམས་ཞིབ་ཀྱི་དཔྱད་རྩོམ་ཤ་སྟག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡང་འདི་ཅིག། ཉམས་ཞིབ་བྱས་པའི་ཐོག་ནས་ཨ་ནི་དཔྱད་རྩོམ་ཅིག་བྲིས་ཡོད་དུས་ཙམ་པ་ལ་ཡང་འདིས་མ་འོངས་པ་ལ་ཡང་ཅིག་འཕེལ་ཏེ་བོད་རིག་པ་དང་འབྲེལ་བ་ཡོད་པའི་ཀྱི་ཐོག་ནས་ཨ་ནི། ཅིག་ཡང་དཔྱད་གཞིའི་ཡིག་ཆ་ལབ་ན་མི་འདུག་ཨ་ནི། ཅིག་བརྗོད་གཞི་དེ་འབྲེལ་བ་ཡོད་པ་ཡིན་པ་ཡིན་ན་ཨ་ནི་འདི་འདྲའི་ཀྱི་ཐོག་ནས་ཡང་ཅིག་ལྟ་ས་ལྟ་བུ་ཅིག་དང་ཨ་ཕྱི་མིག་ལྟ་ས་ལྟ་བུ་ཅིག་དེ་འདྲའི་ཆགས་བསྡད་བ། ཡང་སྐབས་དེར་ཉམས་ཞིབ་ཁང་དེ་ཉིད་ཀྱི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་སྲིད་བྱུས་ཉམས་ཞིབ་ཁང་གིས་འགྲེམས་སྤེལ་བྱས་པའི་དཔྱད་རྩོམ་དེ་དག་ནི་རྒྱུན་དུ་རྒྱ་ནག་གཞུང་གིས་སྤེལ་བཞིན་པའི་བོད་དང་འབྲེལ་བའི་དུས་དེབ་དེ་དག་ལས་སྤུས་ཚད་ཡག་བ་ཡོད་པ་མྱོང་ཚོར་བྱུང་བའི་སྐོར་གསུངས་ཤིང་མ་འོངས་པར་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་བོད་དོན་དང་འབྲེལ་བའི་ཉམས་ཞིབ་ཀྱི་སྤུས་ཚད་གོང་མཐོར་དང་འབྲེལ་བའི་ཚོགས་འདུ་གང་ཐུབ་ཀྱིས་གོ་སྒྲིག་གནང་རྒྱུ་ཡིན་པ་གསུངས་ཀྱི་འདུག། དེ་ནང་ཧི་མ་ལ་ཡའི་རི་རྒྱུད་མཁས་པ་དང་དེ་ཚོ་གང་མང་མང་བསྡུ་རུབ་བྱས་ནས་བོད་ཀྱི་ཆོས་དང་རིག་གཞུང་དང་ལོ་རྒྱུས་དང་དེ་ཚོ་འབྲེལ་བ་ཡོད་པ་དེ་ཚོ་གང་ཐུབ་ཐུབ་ཀྱིས་ང་ཚོ་ཀྱིས་སྐུལ་སློང་བྱེད་ཐུབ་ཡག་རུབ་རུབ་བྱེད་ཐུབ་ཡག་བཙལ་འཚོལ་བྱེད་ཐུབ་དེ་ཚོ་གང་ཐུབ་ཐུབ་ཀྱིས་བྱས་ནས

དམག་དཔུང་ནང་ལ་ཡང་ཤོག་ཁག་གཉིས་སུ་གྱེས་པ་དང་དམག་སྤྱི་ཁང་དང་ཆབ་སྲིད་སྡེ་ཚན། འབྲེལ་གཏུག་སྡེ་ཚན། རྒྱབ་ཕྱོགས་ལས་དོན་སྡེ་ཚན་ཚང་མར་ཤོག་ཁག་གཉིས་ཡོད། ས་གནས་ཀྱི་ཤོག་ཁག་གཉིས་ནང་མཉམ་ཞུགས་མི་ཆོག་པ། དམག་དཔུང་ནང་གཏན་འབེབས་ཡོད་རུང། ལྟ་བའི་ཐོག་ཚང་མ་མངོན་གསལ་དོད་པོའི་ཕྱོགས་ལྷུང་གི་རྣམ་པ་ཡོད་པ་དང། ས་གནས་ཕན་ཚུན་འབྲེལ་བ་ཡོད་པ་རེད། སྤྱིར་བཏང་ཞུས་ན། གླ་པ་རྒན་པའི་ལས་བྱེད་མང་ཆེ་བ་ནི་མཉམ་འབྲེལ་བཀོད་འདོམས་ཁང་ཟེར་བར་རྒྱབ་སྐྱོར་བྱེད་མཁན་རེད། གཞོན་སྐྱེས་ལས་བྱེད་པ་མང་ཆེ་བ་ནི་གྱེན་ལོག་ཟེར་བར་རྒྱབ་སྐྱོར་བྱེད་ཀྱི་ཡོད། དཔེར་ན། འབྲེལ་གཏུག་སྡེ་ཚན་ནང་འགའ་ཤས་ནི་རྒྱ་ནག་གི་མཐོ་སློབ་ནས་སློབ་ཐོན་བྱུང་ཙམ་གྱི་ཕྱི་རྒྱལ་སྐད་ཡིག་གི་ཤེས་ལྡན་མི་སྣ་ཡོད་པས། དེའི་ནང་དབྱིན་སྐད་ཤེས་མཁན་དང། ཧིན་དིའི་ཤེས་མཁན། བལ་པོའི་སྐད་ཤེས་མཁན་གྱི་ཕོ་མོ་གཉིས་ཀ་ཡོད་པ་དང། ཁོ་ཚོ་ནི་གྱེན་ལོག་ཟེར་བའི་ལྟ་བ་ཡོད་མཁན་རེད། རང་གི་པ་ལགས་དང། དེ་བཞིན་དམག་སྡེ་བཅོ་བརྒྱད་ཀྱི་བོད་དུ་དཔུང་འཇུག་བྱེད་མཁན་དེ་ཚོ། ཧ་ལམ་མང་ཆེ་བ་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ལྟ་བ་འཛིན་མཁན་རེད། 为啥你没听我转两遍？
军队也搞纠斗， 联络部有个姓王的副部长， 是十八军进藏来的。 他的家庭出身是地主。 我和你爸爸结婚， 最初军区不同意， 还是多亏这个王部长帮我们说话， 批准了我们结婚。 困难农村男儿， 莫不难图样。 军中前年同进几个月，

མེ་མདའ་བརྒྱབ་ནས་རང་ཤི་བརྒྱབ་པ་རེད། རྗེས་སུ། ལྷ་སའི་སྐྱིད་ཆུའི་ཉེ་འཁྲིས་ཀྱི་རི་ཞིག་གི་ལྡེབས་ལ་སྟབས་བདེའི་ངང་ས་སྦས་བཏང་བ་རེད། གང་ཡིན་ཞེ་ན། ཁོ་པ་ནི་རང་ཤི་བརྒྱབ་པ་ཡིན་དུས། རང་ཉིད་ཀྱིས་འགྱོད་བཤགས་མ་བྱས་པར། དམར་ཤོག་ཚོགས་པ་དང། མི་དམངས་དང་འབྲེལ་ཐག་བཅད་པར་བརྩི་བ་དང། ངོ་ལོག་པ་དང་གསར་བརྗེར་ངོ་ལོག་པར་བརྩི་གི་ཡོད།

དམག་ཁུལ་ཁང་ཡང་ཧ་ཅང་ཁྱད་མཚར་ཡོད། སྔོན་ལ་མཉམ་འབྲེལ་བཀོད་འདོམས་ཁང་ཟེར་བར་རྒྱབ་སྐྱོར་བྱེད་ཀྱི་ཡོད་པས་རང་གི་པ་ལགས་ལྟ་བུའི་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ལྟ་བ་འཛིན་མཁན་གྱི་དམག་མི་ཚང་མ་དམག་དོན་དོ་དམ་ལྷན་ཚོགས་ལ་མངགས་གཏོང་བྱས་པ་རེད། སྐབས་དེ་དུས་ས་གནས་སུ་ཡོད་པའི་ཚན་པ་ཚང་མ་ནུས་མེད་ཆགས་ཟིན་པ་རེད། རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་ལྷན་ཁང་ནས་ས་གནས་རིམ་པའི་དམར་ཤོག་ཚོགས་པའི་ལྷན་ཁང་བར་གྱི་སྒྲིག་འཛུགས་ཚང་མ་ནུས་མེད་ཆགས་ཟིན་པ་རེད། མི་ཡོངས་རྫོགས་ལས་ཀར་མ་བསྐྱོད་ན་འགྲིག་པ་དང། ཚོགས་འདུ་མ་གཏོགས་འཚོགས་རྒྱུ་མེད། ཡིན་ན་ཡང་གསར་བརྗེར་ད་དུང་ཐོན་སྐྱེད་བྱ་དགོས་ཀྱི་ཡོད་པས་དེར་བརྟེན། དམག་དོན་དོ་དམ་ལྷན་ཚོགས་ཀྱིས་སྒྲིག་འཛུགས་འདི་ཚོའི་ཚབ་བྱས་ཏེ། ལས་དོན་ཡོངས་རྫོགས་ཀྱི་འཛིན་སྐྱོང་བྱེད་ཀྱི་ཡོད། དམག་དོན་དོ་དམ་ལྷན་ཚོགས་འདི་ད་ལྟའི་སྣེ་ལེན་མགྲོན་ཁང་ནང་བཙུགས་ཡོད་པ་དང། སྐབས་དེ་དུས། ཅའོ་ཅི་ཁྲུའུ་ཟེར་འབྲེལ་གཏུག་ཁང་ཟེར་འབོད་ཀྱི་ཡོད། དང་ཐོག་མངགས་གཏོང་བྱས་པ་ཚང་མ་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ལྟ་བ་འཛིན་མཁན་གྱི་དམག་མི་ཤ་སྟག་རེད། ཕལ་ཆེར་མི་བརྒྱ་ཉིས་བརྒྱ་ཙམ་ཡོད་པ་འདི་ཚོ་ཚོགས་ཆུང་མང་པོར་བགོས་ཡོད་པ་དཔེར་ན་དྲིལ་བསྒྲགས་ཚོགས་ཆུང་དང་ཐོན་སྐྱེད་ཚོགས་ཆུང་སོགས་ཡོད། རང་གི་པཱ་ལགས་ནི་དྲིལ་བསྒྲགས་ཚོགས་ཆུང་གི་ཡིན་ཞིང། པར་ཆས་འཁྱེར་ནས་གང་སར་རྒྱུགས་འགྲོ་གི་ཡོད་ལ། པར་རྒྱབ་པ་དང་ད་དུང། ཚགས་པར་ཁང་ལ་གནས་ཚུལ་བྲི་དགོས་ཀྱི་ཡོད། སྐབས་དེ་དུས་ཤོག་ཁག་གཉིས་ཀར་རང་ཉིད་ཀྱི་ཚགས་པར་ཡོད་པ་དང། མཉམ་འབྲེལ་བཀོད་འདོམས་ཁང་ཟེར་བར། རླུང་དམར་དྲག་པོའི་དམག་འཐབ་ཚགས་པར་ཞིག་ཡོད་པ་དང། གྱེན་ལོག་ཟེར་བར། དམར་པོའི་གྱེན་ལོག་ཚགས་པར་ཞིག་ཡོད་ལ། ཚགས་པར་དེ་གཉིས་ཀར་བོད་ཡིག་དང་རྒྱ་ཡིག་ཚང་མ་ཡོད། ཕལ་ཆེར་བོད་ལྗོངས་ཉིན་རེའི་ཚགས་པར་ཁང་ནས་པར་འདེབས་བྱེད་ཀྱི་ཡོད་པ་དང། གང་ལྟར་ཚགས་པར་ཁང་གི་བཟོ་པ་ཡང་ཤོག་ཁག་གཉིས་ལ་དབྱེ་བ་དང། སོ་སོའི་ལས་ཀ་སོ་སོས་བྱས་ནས་ཡོད། ཚོགས་པ་སྒྲིག་འཛུགས་མང་པོར་ད་དུང་རང་ཉིད་ཀྱི་སྣུམ་པར་ཚགས་པར་ཆུང་ངུ་དེ་འདྲ་ཡོད་པ་དང།

ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་པ་མེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང་ད་ལྟའི་ཆར་རྒྱ་གར་གཞུང་འཛིན་བྷི་ཇེ་པི་སྲིད་དོན་ཚོགས་པ་རྒྱ་གར་གྱི་མངའ་སྡེ་ཆེ་ཁག་མང་པོའི་ནང་འོས་བསྡུའི་རྒྱལ་ཁ་ཐོབ་པ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོའི་སྐབས་རྒྱ་གར་གྱི་ཆབ་སྲིད་གནས་སྟངས་ག་འདྲ་ཡོད་མིན་ཐད་བོད་མི་མང་སྤྱི་འཐུས་ཚོགས་གཞོན་ཟུར་པ Acharya ཡེ་ཤེས་ཕུན་ཚོགས་ལགས་སུ་པ་སངས་ཚེ་རིང་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྒྱ་གར་གྱི་སྲིད་བློན Narendra Modi མཆོག་དང། ཁོང་གི་གཞུང་འཛིན་བྷར་ཏི་ཡ་ཇན་ཏཱ་ཚོགས་པས་སླེབས་ལ་ཉེ་བའི་རྒྱ་གར་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་སླར་ཡང་རྒྱལ་ཁ་ཐོབ་རྒྱུའི་ཆེད་དུ་ལས་འགུལ་སྤེལ་མུས་ཡིན་པ་ལྟར་ད་ལྟའི་ཆར་བྷི་ཇེ་པི་སྲིད་དོན་ཚོགས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འོས་བསྡུ་ཆེན་མོའི་གོང་དུ་རྒྱ་གར་གྱི་མངའ་སྡེ་གལ་ཆེ་ཁག་གསུམ་སྟེ་རཱ་ཇེ་སི་ཐཱན། མ་དྷེ་པར་དེཤ། ཆ་ཏིས་གྷར་བཅས་ཀྱི་འོས་བསྡུའི་ནང་རྒྱལ་ཁ་ཐོབ་ཡོད་འདུག་དེ་བཞིན་རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་ཅིག་གིས་མི་མང་གི་བསམ་ཚུལ་བསྡུ་རུབ་གནང་བའི་ཁྲོད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུ་ཆེན་མོའི་ནང་སྲིད་བློན་མོ་དྷིས་སྣེ་ཁྲིད་པའི་བྷི་ཇེ་པི་སྲིད་དོན་ཚོགས་པ་ལ་སླར་ཡང་རྒྱལ་ཁ་ཐོབ་རྒྱུའི་སྔོན་དཔག་བྱེད་བཞིན་ཡོད་པ་རེད་འདུག་གནད་དོན་དེ་དང་འབྲེལ་བའི་ཐོག་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་གར་གྱི་ཆབ་སྲིད་ཐོག་དོ་སྣང་ཆེ་བཞེས་གནང་མཁན་བོད་མི་མང་སྤྱི་འཐུས་ཚོགས་གཞོན་ཟུར་པ་ཨ་ཅཱརྱ་ཡེ་ཤེས་ཕུན་ཚོགས་ལགས་སུ་བཅར་འདྲི་ཞུས་པར་ཁོང་གིས། སྲིད་བློན་མོ་དྷིས་སྣེ་ཁྲིད་པའི་བྷི་ཇེ་པི་སྲིད་དོན་ཚོགས་པས་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་ད་བར་སྐབས་གཉིས་བསྟུད་མར་གཞུང་འཛིན་གནང་པ་དེ་ལོ་རྒྱུས་ནང་ཐེངས་མ་དང་པོ་ཆགས་ཀྱི་ཡོད་པ་མ་ཟད་སླེབས་ལ་ཉེ་བའི་རྒྱ་གར་རྒྱལ་ཡོངས་འོས་བསྡུ་ཆེན་མོའི་ནང་བྷི་ཇེ་པི་ཚོགས་པ་ལ་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེན་པོ་ཡོད་པ་ཁོང་ནས་གསུངས་དོན། རེད་ད་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གསུམ་པ་བཞི་པའི་ནང་ལ་ད་འོས་བསྡུ་ཆེན་མོ་ཆགས་བསྡད་ཀྱི་ཡོད་རེད། ད་ནི་སྲིད་གཞུང་འཕེལ་འགྱུར་གྱི་དེ་ཆགས་བསྡད་ཀྱི་ཡོད་རེད། ད་ད་ལྟ། བི་ཇེ་པི་སྲིད་གཞུང་བསྟུད་མར་ལ་ཡང་ཨ་ནི་སྐབས་ད་ཕལ་ཆེན་ད་ལྟ་བར་དུ་ལོ་རྒྱུས་ནང་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ཉིས་སྟོང་བཅུ་བཞི་ནས་ད་ཉིས་སྟོང་ཉི་ཤུ་རྩ་བཞི་བར་ཞེས་བྱས་ད་ཉིས་སྟོང་ཉི་ཤུ་རྩ་བཞི་ནས་ཡང་བསྐྱར་ད་ནི་ག་སོ་རེད་ད་ང་ཚོ་བི་ཇེ་པི་མེ་ཏོག་གི་ཚོགས་པ་ཁོང་རྣམ་ཚོ་ཐོབ་ཡས་ཀྱི་ཤུགས་དཔེ་སྐྱོན་གནང་གི་ཡོད་རེད་ལ་ཨ་ནི་ཤུགས་སྐྱོན་པ་གཞིར་བཟུང་གི་ད་ལྟ་གོང་དུ་པ་སངས་ལགས་གསུངས་པ་ནང་བཞིན་གི་མངའ་སྡེའི་སྲིད་གཞུང་ཨ་ནི་གྲངས་འབོར་ཆེ་བསྡད་ཀྱི་འདི་ངེས་པར་དུ་ཐོབ་དགོས་ཡས་འདི་དེ་ལ་དཔའ་བོད་ཀྱི་མངའ་སྡེ་གྱི་ནང་ལ་ཡ་དབུས་ཀྱི་གྲོས་ཚོགས་ཀྱི་འཐུས་མི་འོག་མ་གཅིག་པོ་མ་རེད་གོང་མ་ལས་ཞབས་རྒྱ་མང་ར་ཡོད་རེད་ག་ས་ལ་ན་གོང་མ་དང་འོག་མ་གཉིས་ཀ་ནང་ལ་ཨ་ནི་གཞུང་འཛིན་ཚོགས་པའི་གི་གྲོས་ཚོགས་ཀྱི་འཐུས་མི་ཚད་མཐོ་པོ་མེད་པ་ཡིན་ན་གྲོས་ཚོགས་འོག་མ་ལ་ཁྲིམས་སྒྲིག་གཞིའི་ལས་དོན་ག་རེ་བྱུང་པ་ཡིན་ནས་གྲོས་ཚོགས་གོང་མའི་ནང་ལ་ཡང་མང་མོས་ཕར་བཞག་ནས་སྤྱི་མོས་ཕར་བཞག་ནས། ཨ་ནི་བེད་ཁོ་རང་དང་པོ་ནས་དགག་བྱ་གི་ཐོག་ནས་བེད་དེ། གྲོས་གླེང་ནང་ལ་སླེབས་མ་ཐུབ་པ་དེ་འདྲས་ཡོང་བསྡད་ཀྱི་ཡོད་རེད་དེ་འདྲས་ཡིན་ཙང་ཨ་ནི་ད་ད་ལྟ་གཅིག་གར་སོ་རེད་གནད་འགག་ཆེན་པོ་གཅིག་འཛིན་འདི་འདི་དགོས་རེད་འདི་འཛིན་པ་གཞིར་བཟུང་གི་ད་བར་ལམ་ཐབས་ཇུས་གི་ཐོག་ནས་རྒྱལ་ཁ་ཆེན་པོ་ཐོབ་པ་གི་སྔ་ལྟས་གི་དེ་ད་ལྟའི་གཞུང་འཛིན་འབྱུང་འགྱུར་གི་འོས་ཤོག་ཐོག་ལ་ཡང་ཨ་ནི་སླར་ཡང་རྒྱལ་ཁ་ཆེན་པོའི་ངང་ནས་ཐོབ་པའི་གི་རེ་བ་ཆེན་པོ་གཅིག་དང་རེ་བ། ཆེ་རུ་ཕྱིན་པ། འདི་སོ་རེ་གཅིག། ཆགས་བསྡད་ཀྱི་ཡོད་རེད་བཅས་རྗེ། འདི་གཅིག་ཞུ་ཡས་ཡིན་ལགས། ད་ལྟའི་གཞུང་འཛིན་བི་ཇེ་པི་ཚོགས་པའི་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོའི་འོས་བསྡུའི་ལས་འགུལ་གྱི་བསྒྲུབ་བྱ་གཙོ་བོ་ནི་རྒྱ་གར་རྒྱལ་ཁབ་ཀྱི་སྲུང་སྐྱོབ་དང་དམག་དཔུང་གི་བྱེད་སྒོ་སོགས་ཡིན་པ་རེད། ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་ཟུར་པ Acharya ཡེ་ཤེས་ཕུན་ཚོགས་ལགས་སུ་ད་ལྟའི་གཞུང་འཛིན་བི་ཇེ་པི་སྲིད་དོན་ཚོགས་པས་འདས་པའི་ལོ་བཅུའི་ནང་བོད་དོན་ཐོག་ཐུགས་ཁུར་དང་ཕྱག་ལས་གནང་ཕྱོགས་སོགས་དང་འབྲེལ་བའི་ཐོག་བཅར་འདྲི་ཞུས་པར། ཁོང་གིས་བོད་ཀྱི་རྩ་དོན་ཐོག་ད་ལྟའི་གཞུང་འཛིན་ཙམ་མིན་པར་ཁ་གཏད་ཚོགས་པ་དང་རྒྱ་གར་ནང་གི་ཆབ་སྲིད་ཚོགས་པ་ཕལ་ཆེ་བས་རྒྱབ་སྐྱོར་གང་ཡོང་གནང་གི་ཡོད་སྐོར་ཁོང་ནས་མུ་མཐུད་གསུངས་དོན།
རྩ་བའི་བོད་ཀྱི་རྩ་དོན་གྱི་ཆེད་དུ་ཐོག་མར་ང་རང་ཚོ་ད་བོད་རྒྱ་མིའི་བཙན་འོག་ལ་ཡ་མ་འགྲོ་སྔོན་ལ་ཨ་ནི་རྒྱ་གར་གྱི་སྲིད་བྱུས་གཅིག་ཡོད་རེད་ད་དེ་སྲིད་བྱུས་དེ་སྒང་ལ་ཡ་ད་ལྟ་བར་གྱི་གཞུང་འཛིན། འཕོ་འགྱུར། ད་ག་ཚོད་བྱུང་པ་ཡིན་ནས་སྐུ་ཞི་བ་ཞིག་གཅིག་གི་རྒྱ་མིའི་མཉམ་དུ་ལ་ཡ། གནས་བབ་འདི། ག་ཚོད་རེད། ཧ་ལམ་ད་ང་ཚོ་དེ་མ་ཐག་ཏུ་འགྱུར་བ་ཞིག་གཅིག་ཡོང་ངེས་དང་ཡོང་གི་རེད་བསམ་པ་དེ་འདྲ་གང་ཡང་ཡོད་མ་རེད་ད་ཡིན་པ་ཡིན་ནས། ང་ཚོས་སྐབས་དུས་སོ་སོ་ལ་ཁོང་རྣམ་ཚོ་གི་རྒྱ་མིའི་མཉམ་དུ་ལ་ཡ་སྲིད་ཇུས་སྐབས་རེ་སྐབས་རེ་འབྲེལ་ལམ་གི་སྲིད་ཇུས་འཛིན་སྟངས་དང་ཨེ་དེ་ག་ནང་བཞིན་གྱི་སྐབས་དུས་རྒྱ་གར་ལ་ཡང་རྒྱ་མི་ཡིས་ད་ས་མཚམས་ཀྱི་ཨ་ནེ་ཉེན་ཁ་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་དེ་ཚོའི་གི་ཐོག་ལ་ད་མཁྲེགས་འཛིན་བྱས་ཡ་ལ་སོགས་པ་ཨ་ནེ་སྔར་ལས་ལྷག་བྱས་ཡ་གི་དེ་འདྲས་དེ་ད་གང་ལྟར་གཞུང་འཛིན་ཚོགས་པ་རང་ལ་ཨ་ནེ་སོ་སོའི་གི་ཚད་མཐོ་བོའི་གི་གྲོས་ཚོགས་གི་འཐུས་མི་བརྒྱ་ཆ་ཡོད་པ་ཡིན་ན་སྲིད་བྱུས་ཟིན་བསྡད་ཡོད་རེད་ཟིན་བཞག་ཡོད་རེད་ཁ་གཏད་ཚོགས་པའི་གི་ག་ཚོད་ཅིག་ཅིག་དགག་བྱ་དང་དེ་འདྲས་བྱས་པ་ཡིན་ནའི་དེ་ཐོག་ལ་ཡང་ཕྱག་ལས་གནང་བསྡད་ཡོད་རེད་དེ་འདྲས་ཡིན་ཙང་དེ་འདྲས་གི་ཐོག་ལ་རྩ་བའི་རང། བོད་ཀྱི་ཐོག་གི་གནས་བབ་གཞི་ལ་བཞག་ནས་རྒྱ་མི་མཉམ་དུ་ཡ་ཨ་ནེ་རྒྱ་གར་གྱི་ས་མཚམས་ཆེད་དུ་གདོང་ལེན་བྱས་ནི། ཧ་ལམ་ད་འདས་པའི་ལོ་བཅུ་ནང་ལ་ང་ཚོ་སྔོན་མ་ལས་ལྷག་བྱུང་ཡོད་རེད་ལ་བྱེད་ཀྱི་ཡོད་རེད། ལྷག་པར་དུ་ད་དེ་ག་ཆོས་ཆོས་འདིའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་མཛད་འཕྲིན་བླ་ན་མེད་པའི་མཛད་འཕྲིན་ད་དེ་གའི་དེ་རྒྱ་གར་གྱི། གོ་གནས་ཆེ་མཐོ་མི་སྣ་ཆེ་ཆུང་མེད་པར་སུ་འདྲ་གཅིག་མཇལ་བ་ཡིན་ནས་གང་ལྟར་རྒྱལ་བ་རིན་པོ་ཆེ་གི་ད་གང་ལྟར་ཅིག་སྐུའི་ཡོན་ཏན་དང་གསུང་གི་བདུད་རྩི་ད་ཧ་ལམ་ཉི་མ་མང་པོ་ཅིག་ད་ཁོ་རང་ཚོ་ངོས་སུ་མཇལ་མྱོང་མཁན་ཚོས་ད་མངོན་པར་བསྟོད་དང་བསྟོད་དེ་སྤྱི་ཡོངས་ཀྱི་མི་མང་གི་བར་ང་ཚོ་ཚོགས་འདུའི་གཞན་དག་ད་སྤྱི་ཚོགས་ནང་ལོགས་ལ་ཡིན་ནས་ད་ཧ་ལམ་ད་ཚང་མས་གི་ཞལ་ནས་ཏཱ་ལའི་བླ་མ་ཟེར་བྱས་རྗེས་ད་ཚང་མས་ག་ལ་གང་འཚམ་ཅིག་གསུང་ཡས་ཡོད་པ་ཅིག་རང་བཞིན་གྱི་ཆགས་བསྡད་ཀྱི་འདུག་དེ་ཡིན་ཙང་རྒྱལ་བ་རིན་པོ་ཆེ་གི་སྐུའི་མཛད་འཕྲིན་ཡང་ད་རྒྱ་གར་ནང་ལ་ཡང་མཛད་འཕྲིན་རླབས་ཆེན་པོ། རྒྱ་ཆེན་པོ་གཅིག་ཡོད་པ་ཡིན་ཙང་དེ་ཚོས་ད་གང་ལྟར་ང་ཚོས་གཅིག་བོད་པའི་འཐབ་རྩོད་ཀྱི་རྒྱ་གར་གྱི་གཞུང་མང་གཉིས་ཀྱི་མཉམ་དུ་ལ་ལས་དོན་བྱས་ཡ་ལ་ཧང་སང་ཡ་གྱི་ད་གཅིག་ང་ཚོ་བོད་པའི་འཐབ་རྩོད་ཀྱི་ཁ་སོ་རེད་རྒྱ་གར་གྱི་ངོས་ནས་གནང་ཡ་རེད་གནང་ཕྱོགས་རེད་དེ་ཚོ་རླབས་ཆེན་པོ་དང་ཕན་ཆེན་པོ་དེ་འདྲས་ཞིག་ཡོང་ཡ་རེད་དེ་དུས་དེ་ཚོ་ད་འདི་ད་ང་ཚོ་འབྱུང་འགྱུར་མུ་མཐུད་ནས་ཨ་ནེ་ཡོང་ཡ་གཅིག་འདི་རེད་ད་རྩ་བའི་མི། གཞུང་འཛིན་ཚོགས་པ་མ་ཡིན་པའི་ཁ་གཏད་ཚོགས་པ་ཡིན་པ་ཡིན་ནི་རེད། དུ་བ་རྒྱ་གར་གྱི་སྲིད་དོན་ཚོགས་པ་རང་ཧ་ལམ་གྱིས། བདུན་ཅུ་དོན་ལྔ་གཅིག་གི་གྲོས་ཚོགས་འཐུས་མི་རང་ཡོད་རེད་དེ་དུས་སྲིད་དོན་ཚོགས་པ་བདུན་ཅུ་དོན་ལྔའི་གི་གྲོས་ཚོགས་ཀྱི་འཐུས་མི་གོང་འོག་གཉིས་ཀ་ནང་ལ་ཡོད་བསྡད་པ་གཅིག་ཡིན་ཙང་ཡང་རྒྱལ་ཁབ་གཞན་དག་དང། གོ་བསྡུར་བ་ཡིན་ན་གོ་བསྡུར་ཡས་མེད་པ་གཅིག་རེད་པ་དེ་འདྲ་ཡིན་ཙང་ཡང། ཁ་གཏད་ཚོགས་པ་ཡིན་པ་ཡིན་ནས་ཡང་སྲིད་དོན་ཚོགས་པ་གཞན་དག་ཡིན་པ་ཡིན་ནས་ཡང་བོད་པའི་རྩ་དོན་སྒང་ལ་ཅིག་ད་རྒྱབ་སྐྱོར་ཡོད་པ་ཅིག་རེད་མ་གཏོགས་ཡང་གཞུང་འཛིན་ཚོགས་པས་རྒྱབ་སྐྱོར་ཡོད་པ་ཅིག་དང་ཡང་ཁ་གཏད་ཚོགས་པ་དང་གཞན་དག་ཨ་ནེ་ཚོགས་པ་ཚོ་གི་རྒྱབ་སྐྱོར་མེད་པ་དེ་འདྲ་ཡང་མ་རེད་དེ་ཡིན་དུས་དེ་ཚོ་ཚང་མ་ཅིག་བསྡོམས་བརྒྱབ་ནས་ཞུས་པ་ཡིན་ན་ད་ལྟ་གང་ལྟར་འོས་བསྡུའི་སྐབས་སུ་ལ་ང་ཚོ་བོད་མིའི་ངོས་ནས་བོད་པའི་འཐབ་རྩོད་ལ་རྒྱབ་སྐྱོར་བྱེད་མཁན་གྱི་ངོས་ནས་ཡང་དེ་ཚོའི་གོ་སྐབས་བླང་རྒྱུ་ཡོད་པ་གཅིག་དང་གོ་སྐབས་ལེན་ཡ་ཡོད་པ་གཅིག་དེ་རང་བཞིན་གྱི་ཆགས་བསྡད་ཀྱི་འདུག། མཐའ་མཇུག་ཁོང་གིས་ད་ལྟའི་གཞུང་འཛིན་འོག་འདས་པའི་ལོ་ཤས་ནང་རྒྱ་གར་སྤྱི་ཡོངས་ཀྱི་ཆབ་སྲིད་གནས་བབ་སྤྱི་དང་ལྷག་པར་དུ་དཔལ་འབྱོར་ཚོང་དོན་དང་རྒྱལ་སྤྱིའི་འབྲེལ་ལམ་སོགས་ཀྱི་ཐད་ཡར་རྒྱས་དང་བཟང་ཕྱོགས་ཀྱི་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པ་ཁོང་ནས་གསུངས་དོན།
འཛམ་གླིང་ནང་ལ་ཡང་རྒྱལ་ཁབ་རྙོག་དྲ་དཀའ་རྙོག་དམག་འཐབ་འཁྲུག་དེ་འདྲ་ཡོད་རེད་དེ། རྒྱ་གར་གྱི་ཡར་རྒྱས་དང་རྒྱ་གར་གྱི་ཚོང་འབྲེལ་འཛམ་བུ་གླིང་ཁ་ཆེ་འདི་ཧ་ལམ་ད་ལྟ་དེ་བར་ཆད་གང་ཡང་མེད་པ་བྱས་ནས་འགྲོ་ཐུབ་གི་འདུག་བ་ལ་དེ་འདྲ་ཡིན་དུས་དེ་འདྲ་གི་ཆ་ནས་ད་རྒྱ་གར་གྱི་སྤྱི་ཡོངས་ཀྱི་ཡར་རྒྱས་རྣམ་པ་རེད་ཨ་ནི་གོ་སྐབས་རེད་ཨ་ལྷག་པར་དུ་ཕྱིའི་རྒྱལ་ཁབ་ནང་ལ་ཕར་ཕེབས་ཡ་གི་དར་ཡུལ་སང་ཡིན་པ་ཡིན་ན། ད་རྒྱལ་ཁབ་མང་པོ་ལ་ཡང་ཐོངས་མཆན་མ་དགོས་པ་གིས་ཨ་ནེ་རྒྱལ་ཁབ་མང་པོ་ནང་ལ་ཡང་ཐོངས་མཆན་མ་དགོས་མ་ཟད་ཡང་གཅིག་ལྟར་ཁ་སོ་ལས་སླ་པོའི་ངང་ནས་ཕ་གའི་རྒྱལ་ཁབ་སོ་སོའི་ནང་ལ་ཡང་སླེབས་རྒྱུ་ཡོད་པ་དེ་འདྲའི་མང་པོ་ཞེ་པོ་ཅིག་གིས་ད་སྤྱི་ཡོངས་ཀྱི་རྒྱ་གར་གྱི་ད་གོ་སྐབས་བཟང་པོ་ཞེ་པོ་ཅིག་རེད་དེ་གོ་སྐབས་བཟང་པོ་དེ་གང་ཡོད་པ་དེ་ང་ཚོ་བཙན་བྱོལ་ནང་ལ་རྒྱ་གར་ནང་ལ་ཡོད་མཁན་ཚང་མ་ལོ་ལས་ཧ་ལམ་དེ་གོ་སྐབས་དེ་ད་གཅིག་མཚུངས་ཀྱི་གོ་སྐབས་དེ་བླངས་ཐུབ་གོ་རེད་ལ་ད་ང་ཚོ་ཚོང་པ་ཞིག་ཡིན་ན་རེད་དེ་ག་ནང་བཞིན་གྱི་གཅིག་དུ་བ་ཕྱག་ལས་གནང་མཁན་ཞིག་པ་ཡིན་ན་རེད་ང་ཚོ་བོད་མིའི་སྒྲིག་འཛུགས་ཡིན་པ་ཡིན་ན་རེད་གང་ལྟར་སྤྱི་སྒེར་གཉིས་ཀྱིས་ལྷག་པར་ལོ་ལ་ཡ་ཇི་ཙམ་རྒྱ་གར་གྱི་ཡར་རྒྱས་དང་སྤྱི་ཚོགས་ཀྱི་ཚགས་ཚུད་དང་སྲ་བརྟན་འདི་ཡོད་པ་གཞིར་བཟུང་གིས་ང་ཚོའི་མཉམ་དུ་ཡ་ཨ་ནི་གོ་སྐབས་ཅག་ཏག་ཏག་ཅིག་བླངས་ཐུབ་དགོས་རེད་ལ་དེ་ཡིན་དུས་ང་ཚོའི་སྤྱི་ཚོགས་ནང་ལ་ཡིན་ནའི་བོད་མི་རང་བཙན་བྱོལ་སྤྱི་ཚོགས་ནང་ལ་ཡིན་ནའི་ཧ་ལམ་འཚོ་བ་ལ་ཐོག་ལ་ཡིན་པ་ཡིན་ནའི་ག་རེ་ཡིན་ནའི་སྔར་ལས་ལྷག་འགྱུར་བ་མང་པོ་ཡོང་བསྡད་ཡ་ཅིག་དང་ཡར་རྒྱས་མང་པོ་ཡོང་བསྡད་ཡ་ཅིག་གནས་བབ་དེ་འདྲ་རེ་ཅིག་ཡོད་རེད་ཅེས་ཞུ་གི་ཡིན་ལགས་འོ་པ་སངས་ལགས།
རྒྱ་གར་རྒྱལ་ཁབ་ནི་མི་འབོར་དུང་ཕྱུར་བཅུ་གཉིས་ཚེག་ལྔ་ལྷག་དང་མངའ་སྡེ་ཉི་ཤུ་རྩ་བརྒྱད་དང་དམིགས་བསལ་ས་ཁུལ་བརྒྱད་ཙམ་ཡོད་པའི་འཛམ་གླིང་ནང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་ཤིག་ཆགས་ཀྱི་ཡོད་པ་དང་གྲོས་ཚོགས་གོང་འོག་གཉིས་ཡོད་པས་གྲོས་ཚོགས་གོང་མར་འཐུས་མི་ཉིས་བརྒྱ་བཞི་བཅུ་ཞེ་ལྔ་དང་གྲོས་ཚོགས་འོག་མར་འཐུས་མི་ལྔ་བརྒྱ་བཞི་བཅུ་ཞེ་གསུམ་བཅས་ཡོད་འདུག་གྲོས་ཚོགས་གོང་མའི་འཐུས་མི་རྣམས་མངའ་སྡེའི་གྲོས་ཚོགས་དང་དབུས་གྲོས་ཚོགས་འཐུས་མི་རྣམས་ཀྱི་འོས་འདེམས་བརྒྱུད་གཏན་འཇགས་ཆགས་ཀྱི་ཡོད་པ་དང། དུས་ཡུན་ལོ་དྲུག་ཡིན་པ་དང་ལོ་གཉིས་རེའི་མཚམས་སུ་གྲོས་ཚོགས་འཐུས་མི་གསུམ་ཆ་གཉིས་རེ་བྱས་ཏེ་འཕོ་འགྱུར་འགྲོ་གི་ཡོད་པ་དང་གྲོས་ཚོགས་འོག་མའི་འཐུས་མི་རྣམས་ལོ་ལྔ་རེའི་མཚམས་སུ་རྒྱལ་ཡོངས་འོས་བསྡུའི་བརྒྱུད་འདེམས་སྒྲུག་བྱེད་ཀྱི་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་རྒྱུ།

ཐེངས་འདིའི་ང་ཚོའི་བུད་མེད་ལེ་ཚན་འདིའི་ནང། རྩ་བའི་ད་བུད་མེད་ཚོ་བཙན་བྱོལ་དུ་འབྱོར་ནས་ཨ་ནེ་གི་ལས་འགུལ་སྤེལ་ཕྱོགས་རེད་བུད་མེད་ཚོས་ད་སྤྱི་ཚོགས་ནང་ལ་འགན་འཁུར་འཁྱེར་ཕྱོགས་ལ་སོགས་པ་ཐོག་མར་བཙན་བྱོལ་དུ་འབྱོར་དུས་སྐུ་ངལ་ནས་ད་ལྟའི་བར་ལ་ད་འགྱུར་བ་ག་ཚོད་ཕྱིན་ཡོད་མེད་སོགས་ཀྱི་སྐོར་ལ་བཀའ་ཟུར་རིན་ཆེན་མཁའ་འགྲོ་ལགས་ལ་ཞལ་པར་བརྒྱུད་དེ་ཁ་ཐུག་ཅིག་བཀའ་འདྲི་ཞུ་གི་ཡིན་ལྕམ་སྐུ་ཞབས་རིན་ཆེན་མཁའ་འགྲོ་ལགས་བཀྲ་ཤིས་བདེ་ལེགས། ལགས་སོ། ཨ་ནེ་ཐོག་མར་ང་ལྕམ་སྐུ་ཞབས་བཀའ་འདྲི་ཞུ་ཡ་དེ། སྔ་མ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ད་བུད་མེད་ཚོ་ཐོག་མ་བོད་ནས་ཚུར་བཙན་བྱོལ་དུ་ཕེབས་པའི་སྐབས་ལ་ཅི་རིགས་བུད་མེད་ཡོངས་ལ་ད་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱི་ཐོབ་ཐང་ད་ཡང་དག་པ་ཅིག་རག་ཡོད་རེད་དེ་ལས་འོ་གནས་བྱས་བསྡད་ཅིག་འཚོ་བ་བཙུགས་གནང་དུས་སྐུ་ངལ་མང་པོ་ཅིག་ཐུགས་སུ་བྱུང་བསྡད་ཡོད་རེད་བྱས་ཙང་སྐབས་དེ་དུས་བུད་མེད་ཚོ་ཡིན་པ་ཡིན་ན་ཡང་ཕྲུ་གུ་ཚོ་སྒལ་པར་འཁྱེར་བྱས་ས་རྡོ་དང་དེ་འདྲས་ཀྱི་ལས་ཀའི་ནང་ལ

སྙིང་རྗེ་དོན་གྱིས་བརྩེ། ཅི་ན་ཅི། ལྟ་བས་ང་ཚོའི་ལུང་པ་དང་ད་ག་ནང་བཞིན་རྒྱལ་བ་རིན་པོ་ཆེ་གིས་བཀའ་དགོངས་གཞིར་བཟུང་ག་རེ་གནང་ཐུབ་ནས་གནང་རོགས་གནང་ནང་གི་སྐོར་ལ་སེམས་ཁྲལ་མ་བྱེད་ང་ཚོ་རང་གིས་གང་ཐུབ་ཐུབ་བྱེད་ཡིན་ཟེར་བྱས་རྗེས་ནས་དངོས་གནས་སྙིང་རྗེ་ཁ་བཤད་བྱེད་དང་ལང་ཀར་བཀྲིས་བདེ་བྱས་ནས་ཁ་ལག་ཚོང་པ་དང་ད་ག་ནང་བཞིན་གི་ད་གང་ཐུབ་ཐུབ་རེད་བྱས་བྱས་ནས་ག་འདྲས་ང་ག་རེ་ཧང་སང་གི་འདུག་ཟེར་ན་མང་ཆེ་གི་འུ་ཐུག་ན་ལང་ཀར་བཀྲིས་བདེ་བྱས་ནས། སློང་ཡག་གི་ཆར་དུ་བ། ང་ཚོའི་བུད་མེད་ནང་ལ་དེ་འདྲའི་སློང་ཡག་ཟེར་ཚིག་ཙམ་པ་ཁྱོན་ནས་སྟོན་པའི་ཡུལ་ཁོག་པོ་ཡོག་མ་རེད་དཀའ་ལས་རྒྱབ་བྱས་ག་རེ་ཡིན་ཆེ་འོས་འཚམ་བྱས་ཞེ་པོ་ཡག་པོ་གནང་ཤག་བྱས་ཙང་ང་དངོས་གནས་དྲང་གནས་ཁོང་རྣམ་པའི་སེམས་ཤུགས་དང། གཏེར་རྫས་ཐོར་རྗེས་སུ་ཡི་རང་ཡོད་ལ་དེ་གང་དེ། དངོས་གནས་དྲང་གནས་ང་ཚོའི་མི་རིགས་ཟེར་མཁན་འདི། ཇེ་རིང་ལ་ཡིན་ན་གང་དགའ་བྱེད་ཐུབ་ངེས་ཀྱི་རེད་ཤག་ཨ་ཨ་བསམ་ཚར་རེ་ཞེ་པོ་དེ་འདྲས་ཀྱི་བསམ་ཚུལ་རེ་ཞིག་བྱུང་མྱོང།

ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་ག་ལེ་ག་ལེ་བྱོན་གྱི་ཡོད། ཨ་ནི་གཅིག་གིས་བྱས་གཉིས་ཀྱིས་བྱས། བྱས་ཚུལ་བསམ་པ་ཡག་པོ་བྱས་བྱས་ཐུབ་བྱས། ཨོ་འདི་ག་བསམ་བསམ་རུང་དེ་འདྲའི་མང་པོས་བྱས་ཐུབ་སོང་ཙང་ཨ་ནི་གང་ག་སེམས་ཤུགས་རེ་ཞིག་སྤར་སའི་ཨ་ནི་ག་ལེ་ག་ལེ་འདུག་བཤད། ཤིང་ཏོག་ནས་ཤིང་འདི་ཨ་ནི་བཙན་བྱོལ་གཞུང་གི་ཡིན་ནའི་ཅིག་བུད་མེད་ལས་བྱེད་ལས་ཅིག་ན་བྱས་བྱས་པ་ཡིན་ནའི་ཡག་པོ་འདུག་དགོངས་བྱས་ནི་འོག་གི་དྲུང་ཆེའི level ནས་ཡར་བྱས་ནི་ཨ་ནི་ཅིག་བྱ་ལས་ན་ཡག་ཨོ་ཆུ་ཨ་ནི་དེང་སང་ཆ་བཞག་པ་ཡིན་ནའི་བཀའ་བློན་གྱིས།

སྐབས་དེའི་རྩ་བ་ནི་མི་ཡི་སྐྱབས་མགོན་རིན་པོ་ཆེ་གིས་བཀའ་སློབ་ཞིག་སོང། བཙུན་མ་ཚོས་གྲྭ་ཆས་གཅིག་པོ་གོན་བྱས་ནས་འདུག་གི་དེ་ནི་བཙུན་མ་བྱས་པ་མ་རེད་སྐྱབས་སུ་སློབ་སྦྱོང་བྱེད་དགོས་རེད་ཟེར་ནས་བཀའ་གཙོ་བོ་དེ་དེ་ཕེབས་རེ་བ། ད་ནི་སྙིང་རྗེ་དེའི་སྐབས་སུ་ད་ལྟ་བཀའ་གནང་པ་ནང་བཞིན་སྙིང་རྗེ་བོད་ནས་ཚུར་རྒྱ་ནག་གཞུང་གི་སྲིད་བྱུས་འོག་ལ་ཡང་མྱངས་པ་ད་ག་ནང་བཞིན་བཙོན་ཁང་ནང་ལ་ཉེས་རྡུང་ཟེར་བ་དེ་འདྲས་མང་པོ་ཅིག་བྱས་ནས་ད་འགོ་ཐོག་མར་ཕེབས་དུས་བཀའ་སྙིང་རྗེ་སློབ་སྦྱོང་བྱེད་ད་ཕ་རི་ལ་ཚ་རེད

འདུག་སློབ་སྦྱོང་བྱས་པ་གཅིག་པོ་མ་རེད་སློབ་སྦྱོང་བྱས་པ་དེ་སོ་སོའི་སེམས་ནང་འགྱུར་བ་བཏང་བྱས་ཨ་ནི་སོ་སོ་སྐྱིད་པ་དང་ཨ་ནི་ཉེ་བ་གི་གང་ག་ལོ་ལ་དངོས་གནས་དྲང་གནས་བདེ་བ་སྤྲད་ཐུབ་ཡག་གི་དེ་འདྲས་ཀྱི་ལག་ཆ་དེ་སོང་ཙང་བཙུན་མའི་བདེ་སྡུག་ལ་བལྟ་དགོས་ཡག་དང་ཁོང་ཚོའི་སློབ་སྦྱོང་ཐོག་ལ་འགྲོ་དགོས་ཡག་དེ་གལ་ཆེན་པོ་ཞེ་པོ་ཅིག་ང་རང་གི་མཐོང་སོང་ལ་ང་རེ་དེ། ཐོག་ལ་ཡ་གཅིག་བྱེད་ཐུབ་པ་དེ་ང་གོ་སྐབས་ཡག་པོ་ཞེ་པོ་ཅིག་རག་སོང། རྡོག་རྩ་ལ་ཞུས་པ་ཡིན་ན་ང་ཆོས་པ་ཡིན་ཟེར་ནས་འདི་དངོས་གནས་དྲང་གནས་བཅོས་མ་མ་ཡིན་པའི་ཆོས་པ་ཅིག་བྱེད་དགོས་ཨ་འདི་གལ་ཆེན་པོ་འདུག། ཨ་འདི་རྩ་བའི་ཁོ་ལས་རན་པོ་ཡོད་རེད་ཡིན་ནའི་ད་ལྟ་ང་ཚོས་བསམ་བློ་བཏང་ཡ་ཆོས་མི་ཅི་ལས་མ་བྱུང་ནས་འདི་གལ་ཏེ་དངོས་གནས་དྲང་གནས་འཛམ་བུ་གླིང་ག་པར་ཕྱིན་པ་ཡིན་ནའི་སུས་བལྟས་པ་ཡིན་ན་ཨོ་འདི་བ་འདི་གལ་ཏེ་འདི་བས་བཅོས་མ

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་གསན་ཞུ་རོགས་གནང། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་རྟེན་གཞི་བྱས་པའི་རྫ་དམར་དང་བྱིན་བདག་ཞེས་པས་ཉེ་ཆར་ལ་དྭགས་ཁུལ་བོད་རིགས་རྒན་རབས་བཞི་བཅུ་ལྷག་ཙམ་ལ་འཚོ་སྣོན་དང་ཕྲུ་གུ་ཉམ་ཐག་ཚོར་དཔེ་དེབ་དང་རྩེད་ཆས་གྱོན་གོས་སོགས་ཀྱི་མཐུན་འགྱུར་རོགས་རམ་གནང་ཡོད་པའི་སྐོར་འགན་འཛིན་དོན་འགྲུབ་རྡོ་རྗེ་ལགས་སུ་བཀའ་འདྲི་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཨ་མེ་རི་ཁའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་ཛཱ་མར and Sponsor འམ་ཛཱ་མར་དང་སྦྱིན་བདག་ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེའི་སྐོར་འདས་པའི་ང་ཚོའི་ལེ་ཚན་ཁག་གི་ནང་ལས་གཞིར་གཞིགས་པའི་རིམ་པས་རྒྱང་སྲིང་ཞུས་ཡོད། ད་རེས་ལེ་ཚན་འདིའི་ནང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་ཛཱ་མར་དང་སྦྱིན་བདག་ཞེས་པའི་ཚོགས་པའི་ངོས་ནས་ཉེ་ཆར་ཕྱི་ཟླ་དགུ་པའི་ནང་ལ་དྭགས་ཀྱི་ལུང་ཁུག་བྱང་ཐང་མངའ་ཁུལ་ཁ་ཤས་ནང་བོད་རིགས་ལོ་ན་རྒན་རབས་ཉམ་ཐག་ཁག་ཅིག་གི་སྡོད་གནས་སུ་སྐོར་སྐྱོད་གནང་སྟེ། ཟླ་བ་རེའི་འཚོ་སྣོན་སྦྱིན་བདག་འཚོལ་ཞིབ་དང་སྦྲགས་མཐུན་འགྱུར་གནང་བའི་གནད་དོན་ཐད་ཚོགས་པ་དེའི་ཚུགས་གནང་མཁན་དོན་གྲུབ་རྡོ་རྗེ་ལགས་སུ་བཀའ་འདྲི་ཞུས་པ་ཡིན། དོན་གྲུབ་རྡོ་རྗེ་ལགས་ཐོག་མར་འཚམས་འདྲི་ཞུ་གི་ཡིན། ང་ཚོས་ངོ་དེབ་ནང་ལ་ཡང་ཤེས་རྟོགས་བྱུང་ཡ་ལ་བྱས་པ་ཡིན་ན་ཁྱེད་རང་ཉེ་ཆར་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་ཕེབས་ནས་ནས་རྒན་རབས་འགའ་ཤས་ལ་ཟླ་བ་རེ་གི་འཚོ་སྣོན་རོགས་རམ་གནང་འདུག་བ་ལ། སྤྱིར་བཏང་ནས་ལ་དྭགས་ནས་ང་ཚོ་གི་ཁྱབ་ཆེན་པོ་བྱས་ནི། བྱང་ཐང་དང་འབྲེལ་ཡོད་བར་བྱས་ཅིག་ལ་དྭགས་ལ་འདི་ལྟར་ང་ཚོས་མ་འདྲ་ཅོག་མཐོང་གི་ར་ཧ་ཐ་སྤྱིར་བཏང་ནས་ང་ཚོ་ཇི་ལྟར་ལ་དྭགས་ལའི་ཧ་གོ་ནས་ལོ་གཉིས་ཐོག་འགྲོ་སོང་ར་ཨ་ཟེར་ལོ་གཅིག་གཉིས་ལ་ང་ཕ་གི་འགྲོ་བྱང་ཐང་གཅིག་ལ་འགྲོ་ཡིན་བྱང་ཐང་སུམ་མདོ་ལབ་ཡ་ཞིག་འགྲོ་ཡིན་ཨ་བྱང་ཐང་ཉོ་མ་ལ་ཞིག་འགྲོ་ཡིན་ཨ་ནི་ཕ་གི་གླེ་ལ་དྭགས་འགྲོ་ཡིན་ཤ་ཤ་རུ་བ་ཨ་འདིའི་སྐབས་སུ་ཨོ་ལ་ང་ཚོ་གི་ཡ་ཅིག། ཁ་ལོ་རེ་སྐོར་དྲ་བོ་དང jacket ཉོས་བྱས་རྩེད་མོ་རྩེ་ནས་ཉོས་ཟིན་པ་འདི་ཁོ་ཚོ་ཅིག་གིས་ཡག་པོ་རེ་མཐོང་ས་སྤུ་གུ་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་བ་འདི་འདུག་ནི་རྒན་གོག་ཚང་མ་ལ་ང་ཚོ་སྒོར་ཆིག་སྟོང་ཆིག་སྟོང་ལོ་གསར་གྱེས་མཚམས་འགྲོ་དུས་ང་ཚོ་ལོ་གསར་ཉེ་བ་ང་ཟེར་ཏེ་ང་ཚོ་ལོ་གསར་གྱི gift ལབ་ནི་ད་ལོ་འདི་གི March ལ་ང་ཚོ་གི་ལོ་གསར gift ལབ་ནི་ང་ཚོ་ལོ་ལ་དྭགས་ལ་འགྲོ་བ་རེད་ལ་དྭགས་འགྲོ་དུས Project དཔེ་ཡག་པོ་ཆགས་སོང་ཆགས་དུས་ང་ཚོ་ད་ཡང་སྐྱར་ཞིག་ང་ཚོ་འགྲོ་དགོས་ད་འདི་སྐབས་སུ་ན་ང་ཚོ་གི་ད་ཁོ་ནི་ཁོ་རང་དཀའ་ངལ་ཡོད་ན་ང་ཚོ་གི་སྦྱིན་བདག་བཙལ་དགོས་ཨ་ནི་དེ་ལ་ང་ཚོ་གི་མིང་ཁོ་རང Project ཆུང་ཆུང་ཅིག་ང་ཚོའི་མིང་ཁོ་རང Adopting Tibetan Elders ལབ་ནི་དེ་འདྲ་ཅིག Project བཙུགས་ན་ཁོ་ཚོ་ལ་ག་འདྲ་འདུག་ལབ་དུས་མང་པོ་ཅིག་གིས་ང་ཚོ་ཡང་དང་བླངས་ཐོན་མཁན་ཚང་མ་དཔེ་དགའ་བོ་བྱེད་བཞག་ད་ཁོ་རང་ཚོ་གི་ཡང་སྦྱིན་བདག་ཁ་ཤས་ང་ཚོ་ཡོད་རེད་བ། སློབ་གྲྭ་ཕྲུ་གུ་ཁོ་ཚོ་ཁོ་ཚོ་གིས་དེ་འདྲས་ན་ང་ཚོ་ཅིག་བྱེད་ཀྱི་ཡིན་ལབ་ནས་རྒན་གོག་ཅིག་གང་ཅིག་བྱེད་ཀྱི་ཡིན་རྒན་གོག་ངེད་གཉིས་བྱེད་གོ་ཁྱི་ལ་ངེད་གཉིས་རྒན་གོག་གསུམ་བྱེད་གོ་ལབ་ནས་སླེབས་སོང། དེ་འདྲས་དུས་ང་ཚོ་གིས་ད་ལྟ་ཁ་ཤས་ད་སྦྱིན་བདག་རྒན་གོག་ལྔ་བྱེད་ཀྱི་ལབ་སོང་ཁ་ཤས་ཀྱི་སྦྱིན་བདག་བེལ་ཇེམ་ནས་ཨ་ཅག་ཅིག་ཡོད་ཁོ་རང་མིང་ལ་སྐལ་བཟང་ཆོས་སྒྲོན་ལགས་ཁོ་རང་ད་ཁོ་རང་རོགས་པ་ཚང་མ་བསྡོམས་ནས་རྒན་གོག་ལྔ་བྱེད་ཀྱི་ལབ་སོང་ཨ་ད་ལྟ་མགོན་པོ་ལགས་ངའི་ཇོ་རེད་ཁོ་རང་ཧྥ་རན་སི་ནས་རེད་ཤག་ཁོ་རང་གིས་རྒན་གོག་ལྔ་བྱེད་ཀྱི་ལབ་སོང

ཨ་ནི་འགོ་ཚུགས་བྱེད་མཁན་བ་ག་ཚོད་རོགས་པ་བྱེད་འགོ་ཚུགས་བྱེད་ཁ་ཆེ་ང་ཚོ་ཡང་ཕྱི་གསལ་ནང་གསལ་སྟོན་དགོས་རེད་བ་ཡ་ང་ཚོ་འདི་ཡིན་དུས་ད་ཕྱི་གསལ་ནང་གསལ་འདི་གལ་ཆེན་པོ་རེད་ཟེར་གི་ཐུགས་འགུ་དུ་བ་འདི་མོ་འགོར་དམ་དེ་ང་ཚོ་ཡང་ཞིབ་འཇུག་བྱེད་གི་འདི་འདྲ་དུས་ཚོད་བྱེད་ཡོང་མ་གཏོགས་ང་ཚོ་ལ་ཉི་མ་ལྔའམ་ཞེ་མ་རེད་དེ་ཡིན་དུས་ཨ་ནི་སུས་སུ་གི་འགྲིག་གི་འགྲིག་ལབ་ན་ང་ཚོ་ཡ་ནི་ང་ཚོ་ཇི་འདྲ་ལ་སྟོན་དགོས་འདུག་དཔེ་ལས་སླ་བོ་རེ་བྱེད་བཞག་དེ་དྲ་རྒྱ་དེ་བཞག་བཞག་དུས་ཨ་ཚང་མ་མཐོང་ཡོང་དུས་ཨ་ནི་ང་ཚོ་ལས་ཀ་གཙང་མ་རོགས་ཆགས་འགྲོ་གི་འདུག་བ།

འདི་འདྲ་བོ་རེད་ལགས་སོ། ད་ག་ནང་བཞིན་ལོ་གཅིག་ལྷག་ཙམ་གོང་ལ་ཡ་རྫ་དམངས་ཚོགས་པའི་ངོས་ནས་ཁྱེད་རང་དང་ལས་བྱེད་གཞན་པ་གཅིག་ལ་དྭགས་ཀྱི་འབྲོག་སའི་གི་ས་ཁུལ་ཁག་ཅིག་ནང་ལ་ཕེབས་ནས་ཨ་ནི་ཕྲུ་གུ་ཚོ་ལ་དཔེ་དེབ་ཀློག་ཡ་དང་རྩེད་ཆས་ད་ག་ནང་བཞིན་གྱོན་གོས་འདི་འདྲས་གནང་སོང་ང་ལ་ད་རེས་ཕྲུ་གུ་ཚོ་ལ་དམིགས་བསལ་རྩེད་ཆས་དང་དེབ་ད་ག་ནང་བཞིན་དུག་སློག་དེ་འདྲའི་བགོ་འགྲེམས་གནང་ཡོད་པ་ཡིན་ན། ཨོང་ཀྲེ་ང་ཚོ་སྤུན་ཚོ་ང་ཚོ་གི་བྲོ་ལི་ཉོས་གཉིས་པོ་གཉིས་ལ་ཉོས་ཨ་ནི་ཏོའི་དང་ཙེ་མོ་ཙེ་དང་ཨ་ནི་ཀོར་དང་ཨ་ནི་ང་ཚོ་ལ་ཡུ་ཏུབ་ལ་བྱ་བྱ་ཡོད་ཁོ་ང་ཚོ་ལ་བྱ་ཁན་དང་ཀོར་དང་ཨ་ནི་ད་ལོ་ད་རེ་བྱེད་མཁན་གྱི་མང་རང་མང་ད་ཡག་རང་ཡག་དང་མང་རང་མང་དང་ཡག་གྱི་མང་ཅིག་ཅིག་ཁ་ལ་བོར་དང་མང་བྱེད་བྱ་བྱེད་བྱང་ཐང་ཉོ་མ་ད་གཉིས་མ་ཞིག་མ་རེད་ད་བྱང་ཐང་ཉོ་མ་ད་བྱང་ཐང་ཧན་ལི་ལ་ཅིག་པོ་ཞིག་མང་བྱེད་གནང་རེད་ཨོ་ད་ད་འདི་ང་ལོ་ད་རེ་བྱེད་མང་ར་བྱེད་འོག་བསམ་སྟངས་དེ་འདའ་ད་ག་རེ་ད་ད

དཔེ་དགའ་བོ་བྱེད་ཀྱི་འདུག་འོ་ནས། ལགས་ལགས་སོ་བདུན་འགྲོ་ཚོད་ཅིག་ལ། སྤྱི་བཏང་ད་ལྟ་གོང་དུ། རྣམ་པ་ཚོས་ཀྱིས་ཉེ་ཆར་རྒྱ་གར་ཁུལ་ཕེབས་ནས་རྒན་ཁོག་ལ་འཚོ་སྣོན་གནང་པ་དང་ཕྲུ་གུ་རྩེད་ཆས་གནང་པ་དུག་སློག་གནང་པ་དེ་འདྲས་ཀྱི་སྐོར་ལ་ཡང་བཀའ་འདྲི་ཞུས་ཡོད་རེད། ཡིན་ནས་ཁྱེད་རང་ཚོའི་ཚོགས་པའི་ཀྱི་ངོས་ནས་ཕྲུ་གུ་ཉམ་ཐག་ཚོ་ལ་ཡང་ད། གཙོ་བོ་དེ་སློབ་གྲྭ་ཆེ་འབྲིང་གསུམ་ནང་ལ་ཡོད་པའི་ཀྱི་ཕྲུ་གུ།

ལ་དྭགས་ཕྲུ་གུ་ཕ་མ་བོད་ལ་ཡོད་ན་རེད་ཨ་ནི་ཡང་ཕ་མ་ཕྱི་རྒྱལ་ལ་མེད་ཀྱོག་བྱས་ཡང་ཁ་ཤས་ཡང single mother བྱས་ཁ་ཤས་ཡང་ཕ་མ་གཉིས་ཡོད་རེད་དེ་ཡིན་ན་ཡང་གཉིས་ཆ་ཅིག་ག་ལ་འོ་རེད་དགུན་ཚོང་འདྲ་བོ་འགྲོ་གི་ན་རེད་ཡང་ཅིག་གསོལ་ར་བཙོས་གི་ན་རེད་ཡང་ཞིང་ལས་བྱེད་མཁན་ན་རེད་ག་རེ་ན་རེ་ད་ཅིག་ཉིན་རེ་ཉིན་རེ་ལ་ཟ་ཡས་ཅིག་ཏོག་ཏོག་སོ་སོ་བཏང་བཏང་སོ་མ་ཤེས་གཞན་པ་དེ་སློབ་གྲྭ fees ཆེན་པོ་གྲས་དེ་སོང་ཚུལ་ལ་སྤུས་ཆག་གོར་མི་འདུག་ཨ་སྙིང་རྗེ་ཨ་ནི་བུ་མོ་ཁ་ཤས་གི་ད་བེད་ཁོན་ཕྱི་ཟླའི་ཕྱི་རོགས་ཆེ་ཁ་ཟེར་སློབ་གྲྭ་མ་བགྲོས་ད་གྲོགས་མ་རེ་ཤག་ཤོད་ཨ་མ fees ཅིག་སྤྲད་ཐུབ་མ་རེད་ལ་འདྲ་འདི་ལ་ངའི་ང་ད་བོ་ནང་ད་བླ་དྲ་བུ་ཁ་ཤས་ཤོད་ཡོད་སྙིང་རྗེ་ཁོ་རང་ཚོ་སྒྲུང་ནང་ད་ཡོད་རེད་ཁོང་ཚོ་ཁོང་ཚོ་གི་སྒྲུང་དེ་གི་རེད་སྒྲུང་ནང་ད་ཁོ་རང་གི་ཅིག་མང་པོ་བཤད་ཡོང་དུ། ཕ་མ་གིས་ད་ལྟ་སློབ་ཆུང་མ་ཕྱི་ལས་ཀྱི་སྡུག་བསྔལ་བྱེད་ཀྱིན་པས་གྲི་གུག་ཏུ་ད་ང་ཕི་ཤར་འདང་གི་མི་འདུག་ཅོ་ཅོ་སྐུལ་བྱེད་ད་ང་ཚོས་རོགས་པ་བྱེད་རོགས་བྱེད་ལ་སྦྱིན་བདག་བཙལ་འདྲ་བོ་ཨ་ང་ཚོ་གིས་ཨ་ནི་རེ་ཞིག་མ་འགུག་ཏུ་ཨ། འོ་འདི་ཆེས་ད་རྫ་མར sponsor གྱིས་ང་ཚོ་གི་དམིགས་ཡུལ་དང་རང་རེད་ད་གཙོ་བོ་དེ་ཨ་ནི་ད་དེའི་སྐོར་ཚུར་ཉིས་སྟོང་བཅུ་བདུན་ལ་ང་ཚོ་གི་སྐོར་ཚུར་འབའ

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཕྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་དགུ་ཉིན་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དབུ་འཛུགས་གནང་ཡོད་པ་དང་སང་ཉིན་མུ་མཐུད་ནས་སྩལ་གནང་གི་ཡོད་འདུག་ལ་ཕྱི་ལོ་གསར་ཚེས་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུའི་མཛད་འཆར་ཡང་ཡོད་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི Rowell Fund ཐེབས་རྩའི་ལས་འཆར་བདུན་གྱི་ཐོག་རོགས་དངུལ་དང་བདམས་སྒྲུག་བྱུང་བའི་མི་སྣའི་མིང་གཞུང་གསལ་བསྒྲགས་གནང་ཡོད་པའི་ཁོངས་དྲུག་ནི་རྒྱ་གར་ནང་གནས་སྡོད་བྱེད་མཁན་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།